དེ་ལས་ད་སྤྱིར་བཏང་ད་ད་གར་སོང་རེད། སྤྱིར་བཏང་ལམ་རིམ་ཁོ་རང་མ་ཆེ་བསམ་བློ་བཏང་ན་ད་དེའི་གོང་ལ་ཡང་གཞན་དག་དེ་འདྲ་བསམ་བློ་བཏང་རྒྱུ་ཡོད་ས་རེད་བ། ཡིན་ན་ཡང་གཙོ་བོ་གཙོ་བོ་དེ་ད་ང་རང་ཚོ་བས་རྒྱུན་དུ་རང་ད་གར་སོང་རེད། ད་དཔལ་ལྡན་ལས་ཀ་དག་ད་ག་ས་ང་རང་ཚོས་ཁ་འདོན་དགེ་སྦྱོར་སོགས་རེ་བྱེད་པའི་སྐབས་ལ་ཡིན་ད་དུས་ཚོད་མ་ཁོག་རེད་དེ་མ་ཟད་པས་ད་ད་ག་ས་རྒྱུན་དུ་རང་ང་རང་ཚོ་ལས་ཀ་འདྲ་མི་འདྲ་བྱེད་ཀྱི་ཁ་ཐུག་འགོར་བ། ཨོ་དེ་དུས་སྐབས་ལ་ཡིན་ན་བྱེད་ན་གང་བྱེད་ད་ང་རང་ཚོ་དུས་ཆེན་ཐུན་དང་ཐུན་མཚམས་ཡིན་ན་སྲིད་དུའང་ཐུན་མཚམས་ཟེར་ཡོད། ཨོ་དེ་དུས་སྐབས་ལ་ཡང་པའི་ལག་ལེན་བསྟར་ཡ་གཙོ་བོ་དེ་ད་གང་བྱེད། ང་རང་ཚོ། སྡིག་སྤོང་དགེ་སྒྲུབ་ཟེར་འདུག་བ་གཅིག་མིང་ལབ་སྟངས་གཅིག་རེད་སྡིག་སྤོང་དགེ་སྒྲུབ་ཟེར་གཅིག་གསུང་གི་འདུག་བ། རེད་པ། སྡིག་པ་སྤོང་ཟེར་ཡ་གོ་སྐད་ཆ་འོ་སྟབས་བདེ་བའི་གསུང་བ་རེད་མ་གཏོགས་དངོས་དོན་མི་དགེ་བཅུ་སྤོང་གསུང་དགོས་ས་རེད་མོད། དགེ་བ་སྒྲུབ་ཟེར་ཡ་གོ་དགེ་བ་བཅུ་མི་དགེ་བཅུའི་ལྟ་ཚུལ་ལོག་ཕྱོགས་ཤིག་དགེ་བ་བཅུ་ཡོད་ར་ཁོ་སྒྲུབ་ཟེར་ཁོ་ལ། ང་རང་ཚོ་ལག་ལེན་བསྟར་ཤོག་གསུང་ཡག་དེ་ལ་མགྱོགས་པོ་ལབ་སྟེ་སྡིག་སྤོང་དགེ་སྒྲུབ་བྱེད་ཟེར་འདུག་གསུངས་འདུག་ཡང་མཚམས་མཚམས་ལ་ཚོགས་བསགས་སྒྲིབ་སྦྱང་ཞེས་གསུངས་འདུག་མཚམས་མཚམས་ལ་ཁོ་ལ་དཀར་ནག་གི་ལས་འབྲས་ལ་དེ་ནི་སྤང་བླང་ཞེས་གསུངས་འདུག་དེ་ཚོ་དོན་དག་ལ་ནག་པོའི་ལས་འབྲས་ཟེར་དུས་ཙང་མི་དགེ་བ་བཅུ་བྱས་ཁོའི་འབྲས་བུ་དེ་ལ་ནི་མིང་ནག་པོའི་ལས་འབྲས་ཟེར་ཁོ་སྤང་དགོས་ཡང་ཅི་ཡང་དེར་བླང་ཟེར་ཡ་གོ་ག་རེ་རེད་ཟེར་ན་དེ་ནི་དགེ་བ་བཅུ་བྱས་ཁོའི་འབྲས་བུ་བཅས་པ་རེད་ཁོ་ལག་ལེན་བསྟར་དགོས་ཟེར་བ་དེ་ལ

ལག་ལེན་བསྟར་དགོས་ཟེར་བྱས་དང། དེ་ཚོ་ལ་ད་གར་སོང་རེད་གཞན་དག་དེ་ཚོ་ད་ག་ལ་གང་འཚམ་བསྟར་དགོས་རེད། ལག་ལེན་བསྟར་ཡ་དེ་གལ་ཆེ་ཤོས་རེད་བྱས་ལག་ལེན་ཟེར་ཡས་གོ་ད་ཁ་ཐུག་ཁ་ཐུག་ལ་བེད་དེ་ཉེན་ཁ་མཐོང་དུས་ད་ཁོ་ལ་ང་རང་ཚོ་མ་བཟོ་ན་དོགས་ཟོན་བྱེད་དགོས་དེར་བ་དེ་རེད་བྱས་ད་གཞན་དག་དེ་ཚོ་སྐྱོན་མེད་བཟོ་རེད་བྱས་ད་བརྣབ་སེམས་ཟེར་གྱི་འདུག་ག་ཁ་སང་དེའི་ནང་ལ་ང་ཡིད་ཀྱི་གསུམ་གྱི་ནང་ལ་བརྣབ་སེམས་ཟེར་གྱི་འདུག་གོ་དེའི་བརྣབ་སེམས་ཟེར་ཡས་གོ་དུས་རྒྱུན་ང་རང་ཚོས་ཧ་ལམ་པའི་སྐོར་ལ་དོ་སྣང་ཟེར་བྱས་ཡོད་མ་རེད་ལ་ཚིག་གོ་ཡང་དེ་ཚེ་ང་རང་ཚོ་བརྣབ་སེམས་ཟེར་ལབ་དུས་ཚོད་སེར་སྣ་ཞེས་ཟེར་གོ་གྲོགས་གཅིག་གིས་ཨ་རོ། དེ་འདྲ་མེད་པ་ཆེ་བརྣབ་སེམས་ཟེར། བྱས་ཙོ། བརྣབ་སེམས་ཟེར་དེ་གཙོ་བོ་དེ་རེད་འདུག་བ། རྦད་དེ། གར་སོང་རེད་སོ་སོའི་ཅ་ལག་ལ་བརྣབ་སེམས་སྐྱེ་བ་ཡོད་རེད་སོང་ད། གཞན་གྱི་ཅ་ལག་ལ་ནི་བརྣབ་སེམས་སྐྱེ་བ་དེ་དོན་དག་བརྣབ་སེམས་ཟེར་དུས་ཚོད་ནི་དོན་དག་ལ་དག་རེད། མིའི་ཅ་ལག་སྙིང་རྗེ་པོ་ཅིག་འདུག་ཡག་པོ་བྱས་ནས་ཁོ་བློ་ལ་ཟུག་སོང་ན་ད་དེ་ང་ལ་བྱུང་ན་བསམ་བསམ་དེ། འོ་ད་དེ་བསམ་བློ་དེ་འཁོར་ན་བརྣབ་སེམས་ཆགས་འགྲོ་བ་རེད། དེ་ཆགས་ཀྱི་འདུག་བ། དེ་ཡིན་དུས་ཚོད་ནམ་རྒྱུན་གཅིག་འདི་ཚོའི་ནང་ལ་ཡང་རྦད་དེ། ཁྲོམ་ལ་མ་འགྲོ་དུས་ཚེ་ང་རང་ཚོའི། བ་དག་སེམས་ཁྲོ་ཁྲོམ་ལ་འགྲོ་དུས་རྩ་བའི་བརྣབ་སེམས་ཞེ་པོ་ཅིག་སྐྱེ་གི་རེད་སུ་ངེས་སོ། ད་ང་ཚོ་གངས་ཅན་དེའི་སྐད་ཡིག་ཉེན་ཁ་ཆེན་པོ་འདུག་བ། ཉེན་ཁ་ཆེན་པོ་མ་གོ་ཁ་ཞེ་དྲག་སྐྱེ་ས་རེད་བ། སོ་སོར་ཅ་ལག་གཅིག་དགོས་ཀྱི་ཡོད་ན་ད་གྱོད་ཀྱི་ཡག་པོ་ཅིག་མཐོང་ད་དེ་གཅིག་པའི་ཐབས་ཤེས་ཙང་ལས་མི་འདུག་ཡིན་གཅིག་མིན་གཅིག་དགོས་དགོས་ཚུལ་བསམ་པས་གོ་ལ་གཅིག་ཡོང་དགོས་འདུག་བ། ཡིན་ན་དེའི་སྐབས་ལ་གང་ཐུབ་ཐུབ་ཅིག་ད་སོ་སོའི། དེ་གར་སོང་རེད་ད་སོ་སོ་དགོས་ངེས་ཤེས་པ་ཞིག་བྱས་ན་ཁོ་ལ་སྐྱོན་སྐྱོན་མི་འདུག་གཞན་ཡང། ཁོ་ལ་ཡང་འདོད་པ་ཞེ་པོ་ཅིག་ཟུག་བྱས་ནས་བས་ཞེ་པོ་ཅིག་ཟེར་ཡས་ལ་བྱས་ན་ཡང། ཁོ་བརྣབ་སེམས་ཁོ་ད་དུང་ཉོན་མོངས་པ་ཤུགས་ཆེ་བ་ཡིན་ཙང་སྡིག་པ་ཆེ་ཡང་ཡོད་ས་རེད་བ། དེ་འདྲ་སོང་དུས་རྩ་བ་དེ། དེ་དེ་དུས་རྒྱུན་དེ་མ་ཡིན་པའི་ཅ་ལག་དེ་འདྲ་ཡིན་ན་ད་སོ་སོ་གིས་གཅིག་འདྲ་མི་འདྲ་མཐོང་ན་ཁོ་ལ་དེ་ཙམ་གྱིས་དོ་སྣང་མ་བྱས་ན་ཡག་ཡོད་ས་རེད། དོ་སྣང་བྱས་ན་གཅིག་ཡང་ཡག་པོ་འདུག་གཉིས་ཡང་ཡག་པོ་འདུག་གསུམ་ཡང་ཡག་པོ་འདུག་བསམ་དུས་ཚོད་དོན་དག་རྩ་ནས་མེད་ས་ལ་སོ་སོ་ལ། ཁོ་གར་སོ་རེ་ཚུར་རག་ཡས་ནི་མེད། མེད་པའི་སྒང་དེ་ལ་སོ་སོ་ལ། སྡིག་པ་ཞེ་པོ་ཅིག་སྐྱེ་ཡོང་གི་འདུག་བ་ཁོ་སྐྱེ་ལས་ལ་བ་ཉེན་ཁ་གར་སོང་ད་ཁོ་བས་ཁོ་ཡོང་ཆོག་ཆོག་རེ་ཞིག་བསྡད་བཞག། དེ་རེད་དོ། བྱས་ཙང་ནམ་སེམས་སེ་དེ་རེད་ཤག། དེ་ཡིན་དུས་ཙང། དཔེར་ན་ང་རང་ཚོའི། མི་ཡི་ཅ་ལག་རེ་བྱས། ཁོ་ལ་སོ་སོར་ཐོབ་པའི་ཕ་ཡིས། ཐབས་ཤེས་འདྲ་མི་འདྲ་བྱས་ནས་ནི། ཕ་གི་ཚུར་སོ་སོར་དགོས་ཀྱི་འདུག་བསམ་སྟེ་ཁོ་ལ་སྐད་ཆ་འདྲ་མི་འདྲ་དེ་མི་བརྒྱུད་ནས་བཏང་ནས། ཨ་ནི་ཁོ་བས་སོ་སོར་ཡོང་ཐབས་བྱས། ད་ལྟ་བརྣབ་སེམས་དེ་ཡིན་ཐག་ཆོད་རང་རེད་བ། ད་ལྟ་བརྣབ་སེམས་ན་ནི་ད་འདུག་བ་ཆགས་འགྲོ་རེད་བ། དེ་མ་ཟད་བྱས་ནས། སྤྱིར་བཏང་ད་ག་ཚོད་ཁྲོམ་གི་ནང་ལ་གཅིག་ཅ་ལག་སྙིང་རྗེ་པོ་དང་དེ་ང་ལ་དགོས་ཀྱི་འདུག་བསམ་བསམ་བློ་དེ་བྱུང་ན། ཨ་ནི་ནམ་སེམས་སེ་ཆགས་ཀྱི་ཡོད་འདུག་བ། བྱས་ཙང་ཁོ་ལ་ཞེ་དྲག་ཆོས་མེད་པས་སོ་ཞེས་ལ་ཅིག་བྱ་དང་ཨོ་དེ་འདྲས་རེད་བཞག་བྱས་ཙང་བརྣབ་སེམས་དེ་དང་པོ་དང་པོ། འདི་འདྲས་གསུངས་འདུག་བ། སྦྱོར་བ་ཁོ་ལ་ག་རེ་རེད་ཟེར་ན། འདི་འདྲས་གསུངས་བཞག་འདུག་བ། དང་པོ་ཕ་གིའི་ཅ་ལག་དེ་ང་ལ་བྱུང་ན་བསམ་པའི་བསམ་བློ་དེ་ཨེ་ནི་ཀུན་སློང་དེ་རེད་འདུག་བ། ང་རང་ཚོའི་ནང་མ་ཟེར་རེད། གཞི་བསམ་པ་ག་རེ་ཟ་གཞི་བསམ་པ་སྦྱོར་བ་མཐར་ཐུག་ཟེར་ལབ་རེད་བ། གཞི་ཁོ་ཅ་ལག་ཁོ་ཆགས་པ་རེད་བ། བསམ་པ་ཟེར་ཡས་ཁོའི་ནང་ལ་ད་གསུམ་འདུག་བ་ག་ས་ལྷག་ཡིན་པ། ཀུན་སློང་གཅིག་བྱས་འདུ་ཤེས་གཅིག་བྱས་ནས་ཉོན་མོངས་བཅས་འགྲོ་འདུག་བ་ཉོན་མོངས་ཁོ་ལ་འདོད་ཆགས་ཞེ་སྡང་གཏི་མུག་གསུམ་དེ་ཡོང་གི་བ་རེད་ཀུན་སློང་ནི་ཡོང་གི།

མཐར་ཐུག་དེ་དེ་རེད་འགྲོ་བ་ཡང་བསྐྱར། སེམས་ཁོ་ད་དུང་ཡང་བསྐྱར་ཤུགས་ཆེ་རུ་ཕྱིན་རྗེས་ད་དེ་ང་ལ་ཡིན་གཅིག་མིན་གཅིག་དགོས་དགོས་མ་བྱུང་བ་རྩ་ནས་མི་འདུག་ཟེར་ད་དེ་ཡོང་བའི་ཐབས་ཤེས་ཅིག་བྱེད་དགོས་ཟེར་རྦད་དེ་སེམས་ལ་ཐག་བཅད་པ་ཞིག་འདུག་ཨ་ཧོ་དེ་ལ་ཨ་ནི་མཐར་ཐུག་ཆགས་འགྲོ་འདུག་ཨ། ང་རང་ཚོ་ཁྲོམ་ར་འགྲོ་དུས་ཚོད་ཅག་ལ་གོ་ཡག་པོ་ཞིག་འདུག་བསམ་པའི་བསམ་བློ་འཁོར་དུས་ཚོད་ང་ལ་བྱུང་ན་བསམ་དུས་ཚོད། ཀུན་སློང་དང། གཞི་དང་ཀུན་སློང་གཉིས་པོ་འདི་བྱུང་བ་རེད། ད་ཁོའི་གཞུག་གུ་ལ་ད་ད་ལྟ་དེ་ང་ལ་དགོས་ཀྱི